ཚུལ་དེ་མཐོང་ནས་གཞུང་ལུགས་ཆེན་མོ་ཡི། ཏིང་འཛིན་སྐྱོང་ཚུལ་གོ་སླའི་ངག་གིས་བཤད་གསུངས་རེད། ལམ་རིམ་ཆེན་མོ་ནང་ལ་གཞུང་ལུགས་ཆེ་ལ་ལོ་མང་སྦྱངས་པ་ཡི་གྲོགས་དག་རང་གི་ནོར་བུ་རིན་པོ་ཆེ་དོར་ནས་གཞན་གྱི་འཆིང་བུ་མ་ལེན་པར་ཟེར། གདན་སར་དང་དེ་འདྲའི་རོ་ད་བཞུགས་ནས་གཞུང་ལུགས་ཆེན་པོ་དཔེ་ཆ་གཞུང་ལུགས་ཆེན་མོ་དེ་ཚོ་ལ་ལོ་མང་པོ་ལོ་ཉི་ཤུ་སུམ་ཅུ་འོ་ད་དེ་འདྲའི་ལ་སྦྱངས་སྦྱངས་སྦྱངས་ནས་དགེ་བཤེས་འདྲ་པོ་བཏང། རེད་པ་དང། དེ་ནས་ད་ཞི་གནས་སྒོམ་རན་ཡོང་སྒང་ལ་ཏིང་ངེ་འཛིན་སྒོམ་རན་པའི་སྒང་ལ་གཞུང་ལུགས་ཆེན་མོ་ནས་གསུང་ཡ་དེ་གི་བསམ་མནོ་མ་བཏང་པ་བྱས་མན་ངག་ཡིན་པ་འདྲ་པ་ར་ཅིག་དང་སོ་སོས་ཉམས་སུ་བླང་དགོས་ཡ་འདྲ་པ་ཅིག་མ་ཤར་བ་བྱས་ད་གཞན་དག་ཅིག་ལ་ད་ཞི་གནས་སྒོམ་སྟངས་བསླབ་པ་ཕ་གི་འགྲོ་དགོས་བྱུང་ན། གྲོགས་དག་རང་གི་ནོར་བུ་རིན་པོ་ཆེ་དེ་ད་ཕར་དོར་ནས་གཞན་གྱི་འཆིང་བུ་མ་ལེན་པར་རང་ལ་རིན་ཆེན་ཡོད་པ་མཁྱེན་པར་མཛོད། ཁྱེད་ཀྱིས་སྦྱངས་པའི་གཞུང་ལས་གདམས་པའི་དོན། ལོགས་སུ་མེད་པར་གཟིགས་ནས་ཐུབ་དབང་གིས་མང་དུ་ཐོས་པ་ནགས་ན་བདེའོ་ཞེས་ད། གཞུང་ལུགས་ཆེན་པོ་ནི་གཞུང་ལུགས་ལས་བཤད་པ་གཞུང་ལུགས་རྣམས་ནི་བཤད་པ་ལས་ལོགས་སུ་མན་ངག་ཉམས་སུ་གནང་ཡ་གཅིག་ཡོད་མ་རེད། དེ་ཡིན་དུས་གཞུང་ལུགས་རྣམས་དེ་གས་ཐོས་བསམ་ཡག་པོ་བྱས་བྱ་ཡ་དེ་ཚོ་མང་དུ་ཐོས་པ་དེ་ཚོ་ཨ་ནི་ད་སྒོམ་ཡ་ཡོད་རེད་ཨ་ནི་ནགས་ལ་དེ་གས་དབེན་པ་ལ་བསྡད་ནས་ཨ་ནི་སྒོམ་ན་སྒོམ་ཆོག་ཆོག་འདྲ་བོ་ཅིག་དངོས་གནས་བྱས་ན་རེད་པ་མང་དུ་ཐོས་པ་ནགས་ན་བདེའོ་ཞེས་གསུངས་པ་དེའི་དོན་ལ་དཔྱོད་པར་རིགས། ཅི་ཡང་མི་རྟོག་འཇོག་པའི་ཞི་གནས་ལམ། དང་པོར་སྒྲུབ་པའི་ཚུལ་དང་གྲུབ་པའི་ཚད། ལེགས་པར་དམིགས་ཕྱེད་གོ་བ་མ་རྙེད་ཀྱང་སྙིང་རུས་ཙམ་ལ་རེ་བའི་བསམ་གཏན་པ། ད་ཞི་གནས་རེ་གཅིག་སྒོམ་གི་ཡིན་ན་ཞི་གནས་སྒྲུབ་སྟངས། དང་པོ་ག་རེ་བྱེད་དགོས་ཀྱི་ཡོད་མེད་བར་དུ་ག་རེ་བྱེད་དགོས་ཀྱི་ཡོད་མེད་གཉེན་པོ་ག་འདྲ་སེ་བསྟེན་དགོས་ཀྱི་ཡོད་མེད་བར་དུ་གཞུག་གུ་ཞི་གནས་གྲུབ་པའི་སྒང་ལ་ག་འདྲས་ཡོང་གི་ཡོད་མེད་གང་ག་ཧ་གོ་བ་བྱས་ནས། འདི་ནི་ལེགས་པར་དམིགས་ཕྱེད་པར་བྱས་ནས། རོ་ད། ཨ་ནི་གོ་བ། ཕྱེད་ཀ་རེ་མ་གཏོགས་གོ་བ་དེ་འདྲའི་ཁྱོན་ནས་མ་རྙེད་པ། ད་ག་ཟེ་སྡུག་རུས་རེ་ཅིག་རྒྱག་ག་བྱས་ནས། རོ་ད་བསམ་རྒྱུ་དྲན་རྒྱུ་མེད་པ་བྱས་ཏེ་བྲག་ཕུག་རེ་གཅིག་ལ་ཡར་འཛུལ་ནས། རོ་ད་སྡུག་རུས་རེད་པོ་རྒྱབ་པའི་ནང་སྙིང་རུས་ཙམ་ལ་རེ་བའི་བསམ་གཏན་པ། དེ་དག་གིས་ཀྱང་ད་དུང་མཁས་པ་ལ་བསྟེན་ནས་སྐྱོང་ཚུལ་ཇི་བཞིན་ཤེས་པར་མཛོད། དེ་ལྟར་མིན་ན་རྒྱལ་བའི་བསྟན་པ་ལ་རེ་ཞིག་ངལ་གསོ་བྱས་ན་གནོད་པ་ཆུང་ཟེར་དེ་འདྲའི་ཨ་ནི་སོ་སོས་མ་ཤེས་ན་དགེ་བའི་བཤེས་གཉེན་བསྟེན་ནས་ཡག་པོ་སྦྱང་དགོས་རེད། དེ་འདྲ་བྱེད་ཐུབ་ཀྱི་མི་འདུག་ན་དགེ་བའི་བཤེས་གཉེན་བསྟེན་ནས་བྱེད་མ་ཐུབ་སོ་སོ་གས་ཤེས་ཀྱི་མི་འདུག་ན་ཨ་ནི་ཏོག་ཙི་བ་ཚ་གི་ཚི་གི་བྲེལ་བ་མ་བྱས་ངལ་གསོ་བྱེད་ཤོག་གསུངས་རེད་དེ་ལྟར་མིན་ན་རྒྱལ་བའི་བསྟན་པ་ལ་རེ་ཞིག་ངལ་གསོ་བྱས་ན་གནོད་པ་ཆུང་ཟེར་དེ་རེད།

བླ་མ་གང་བྱུང་མ་བྱུང་འགའ་རེའི་གསུང་དང་མན་ངག་ཡིན་ཟེར་བ་ལ་ཡིད་རྟོན་ཏེ་མི་ཚེ་རི་ཕུག་ཏུ་སྐྱེལ་ཡང། གཞུང་ཆེན་པོ་ཚོ་དང་མཐུན་པ་ཅིག་དགོས་ཀྱི་ཡོད་རེད་བླ་མའི་མན་ངག་ཡིན་ཟེར་མ་གསུང་ཡ་དེ་གཞུང་ཆེན་པོ་ལ་བས་ཁུངས་གཏུག་ས་ཡོད་པ་ཅིག་དགོས་ཀྱི་ཡོད་རེད། གཞུང་ཆེན་པོ་རྣམས་ལ་ཁུངས་གཏུག་ས་ཅིག་དགོས་ཀྱི་ཡོད་རེད། དེ་མེད་པ་ལ་གཞུང་ཆེན་པོ་དང་མ་མཐུན་པ་ཅིག་ཨ་ནི་མན་ངག་ཡིན་ཟེར་བྱས་པས།

བྱིང་བ་ཕྲ་མོ་ཟེར་ན་སྤང་དགོས་ཡ་གཅིག་རེད་བ། སྒོམ་ཟེར་ན་བླང་དགོས་ཡ་གཅིག་རེད་བ་སྒོམ་དགོས་ཡ་གཅིག་རེད་བ་དང། དེ་གཉིས་ངོ་མ་ཤེས་ནས་ཁྱད་པར་མ་ཤེས་པ། སེམས་ལ་དམིགས་པའི་ཞི་གནས་ལ་གསང་ཆེན་གྱི་ལམ་དུ་འཁྲུལ། འོ་ད་སེམས་ལ་དམིགས་པའི་ཞི་གནས་རེ་གཅིག་ཐོབ་ཡོང་དུས་འོ་ད་གསང་སྔགས་ཀྱི་གཅིག་བག་ལམ་བི་གེ་འདི་ནི་གཅིག། འོད་གསལ་འདྲ་པོ་གཅིག་རེད་བ་ད། དེ་འདྲའི་རེ་ཞིག་ཐོབ་ཀྱི་ཡོད་པ་འདྲ་པོ་ཅིག་དེ་དང་འཁྲུལ་ནས། ཞི་གནས་ལ་སེམས་ལ་དམིགས་པའི་ཞི་གནས་ཐོབ་ཡོང་དུས་རེད་བ་དང། སེམས་ལ་དམིགས་པའི་ཞི་གནས་དེ་གསང་སྔགས་ཀྱི་ལམ་ལ་མ་ཞུགས་ན་ཡང་ཐོབ་ཡ་ཡོད་རེད་བ། ཁོ་སྒོམ་སྟངས་ཀྱི་ཁྱད་ཀྱིས་སེམས་ལ་དམིགས་པའི་ཞི་གནས་ལ་གསང་ཆེན་གྱི་ལམ་དུ་འཁྲུལ་བ་ཆེས་མང་བ་ཡིན་པས། འདི་ནི་གོལ་ས་ཆེན་པོ་ཤོར་བ་སྟེ། གོལ་ས་ཆེན་པོ་ཤོར་བ་སྟེ། དེ་འདྲ་ལ་ཇི་ཙམ་འབད་ཀྱང་མི་ཚེ་སྟོང་ཟད་དུ་བྱས་པ་ཉིད་ལས་གཞན་མེད། བོད་ཀྱི་མཁས་པར་གྲགས་པ་མང་པོའི་ལྟ་སྒོམ་སོགས་ལ་ནོར་འཁྲུལ་བྱུང་བ། དཔྱོད་ལྡན་རྣམས་ཀྱིས་རང་རང་གི་གཞུང་ལུགས་ལ་ཞིབ་ཏུ་བལྟས་ན་ཤེས་པར་ནུས། རྗེ་ཙོང་ཁ་པ་ཆེན་པོས་ལྟ་སྒོམ་སྤྱོད་གསུམ་གང་གི་ཆ་ལའང་རྒྱ་གར་གྱི་པཎ་གྲུབ་མཐར་ཐུག་རྣམས་ཀྱི་གསུང་ལ་གཏུགས་ནས། ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་བྷི་ཀའི་གསུང་ཡ། ལྟ་བ་དང་སྒོམ་པ་དང་སྤྱོད་པ་ག་འདྲ་ཅིག་ཡིན་ནའི་པའི་ཁུངས་གཏུགས་ས་དེ་རྒྱ་གར་གྱི་པཎྜི་ཏ་རྒྱ་གར་གྱི་པཎྜི་ཏ་ཡོད་ཚད་ལ་ཁུངས་གཏུགས་གནང་གི་ཡོད་མ་རེད་གང་བྱུང་མ་བྱུང་ཟེར་བ་ལ་པཎྜི་ཏ་པས་ཡོངས་སུ་གྲགས་པ་པའི་ཤིང་རྟའི་སྲོལ་འབྱེད་དཔལ་མགོན་འཕགས་པ་ཀླུ་སྒྲུབ་དང། འོ་ད་འཕགས་པ་ཐོགས་མེད་དང་དཔལ་ལྡན་ཟླ་བ་གྲགས་པ་དང་འོ་དེ་འདྲའི་གི་གཞུང་ལ་པའི་ཁུངས་གཏུགས་ནས་གསུངས་གནང་གི་ཡོད་རེད་འོ་ད་རྗེ་ཙོང་ཁ་པ་ཆེན་པོས་དེ་ཡིན་ཙང་ལྟ་སྒོམ་སྤྱོད་གསུམ་ལ་པའི་གི་རྒྱུན་ནས་ནོར་འཁྲུལ་མི་ཡོང་ཡག་གི་རྒྱུ་མཚན་དེ་དེ་རེད་བ་དང། དེ་མེད་ན་སྔོན་གྱི་མཁས་པ་དཔེ་འགའ་ཞིག་གི་དཔེ་ཞེ་དྲག་མཁས་པ་དེ་རེད་པ་དང་ཁོ་ན་ཉམས་མྱོང་དང་རྟོགས་པ་དེ་ཡོད་ཀྱི་རེད་དེ་གསུང་ཡོང་དུས་གཞུང་ཆེན་མོ་ལ་དཔེ་ཁུངས་མ་གཏུགས་པ་བྱས་ཁ་ཐུག་ཁ་ཐུག་སློབ་མ་ཁ་ཤས་ཀྱི་གོ་གོ་བདེ་པོ་ཡོང་ཡག་གི་ཆེད་དུ་ལ་ཁ་ཐུག་ཁ་ཐུག་དུ་གསུངས་བཞག་དུས་ཨ་ནི་གོ་ནོར་ཐེབས་ནས་ཨ་ནི་གཞུག་གུ་ཨ་ནི་གཞུང་ཆེན་མོ་ལ་ཡང་ཁུངས་གཏུགས་ཡག་མ་རྙེད་པ་འདུག་སེ་བྱས་ནས་ཆགས་ཀྱི་ཡོད་རེད་བྱས་ན། གང་གི་ཆ་ལའང་རྒྱ་གར་གྱི་པཎ་གྲུབ་མཐར་ཐུག་རྣམས་ཀྱི་གསུང་ལ་གཏུགས་ནས་དཔང་པོར་མཛད་པར་མ་ཟད། དེའི་སྒང་ལ་རྗེ་བཙུན་འཇམ་དཔལ་དབྱངས་དངོས་ཀྱིས་དོགས་སེལ་དང་བཅས་གནང་སྟེ། གཏན་ལ་ཕབ་པའི་གསུང་རབ་འཁྲུལ་བའི་དྲི་མ་མེད་པ་མང་པོ་འཇོག་གནང་མཛད་ཡོད་པས། ད་པོ་ཏི་བཅོ་བརྒྱད་གསུངས་ཡོད་རེད་བ་དང་བཅོ་བརྒྱད་བཅུ་དགུ་བྱས་ནས་བི་ཀའི་རྗེ་རིན་པོ་ཆེའི་གསུང་འབུམ། དེ་དང་མང་པོ་འཇོག་གནང་མཛད་ཡོད་པས་རང་རེ་དེ་འདྲའི་མན་ངག་ལ་བརྟེན་དགོས། དེ་ལྟ་བུ་ནི་མ་གསུངས་ཤིང། དེ་ལྟ་བུ་ནི་མ་གསུངས་ཤིང། མི་མཐུན་པའི་མན་ངག་གཅིག། དེ་དག་དང་མི་མཐུན་པའི་མན་ངག་གཅིག་རེད་ཟེར་ན། སྙིང་པོར་རེ་ན། སྔར་མ་གྲགས་པའི་རྟོགས་པ་ཞིག་སྐྱེ་ཉེན་ཡོད། དེས་ན་གསང་སྔགས་ཀྱི་བསྐྱེད་རྫོགས་ནས་བཟུང་སྟེ་ཐ་ན་ཏིང་ངེ་འཛིན་ཆུང་ངུ་རེ་བསྒོམ་པ་ཡན་ལ་བསྟན་བཅོས་ཁུངས་མ་ནས་གསུངས་པའི་ཞི་གནས་སྒྲུབ་པའི་མན་ངག་ཉེས་པ་ལྔ་སྤོང་ཞིང་འདུ་བྱེད་བརྒྱད་བསྟེན་པ་འདི་མེད་ཐབས་མེད། དེ་ལ་ཉེས་པ་དང་པོ་ལེ་ལོའི་གཉེན་པོར་ད། ཉེས་པ་པའི་ཞི་གནས་བསྒྲུབ་པའི་སྒང་ལ་ཉེས་པ་དང་པོ་དེ་ལེ་ལོ་ཡིན་པ། ལེ་ལོ་དེ་ཉེས་པ་ཆེ་ཤོས་གཅིག་རེད་ལེ་ལོ་དེ་བཀག་དགོས་རེད། དེ་ཡིན་དུས་དེ་ཡི་བཀག་ཡག་གི་གཉེན་པོ་ག་རེ་རེད། དེ་ནི་ལེ་ལོའི་གཉེན་པོར་ཏིང་ངེ་འཛིན་གྱི་ཡོན་ཏན་མཐོང་བའི་དད་པ་དགོས་རེད། ཏིང་ངེ་འཛིན་ཟེར་དེ་ཕ་གི་ཞེ་དྲག་གི་གལ་ཆེན་པོ་དང་རྩ་ཆེན་པོ་ཞི་གནས་བསྒྲུབས་ན་ཕན་ཐོགས་ཆེན་པོ་ཡོད་པ། ཡོན་ཏན་མཐོང་ནས།

ཏིང་ངེ་འཛིན་ལ། དེ་ནས་ད་དེའི་ཏིང་ངེ་འཛིན་དེ་ཕ་གི་ཐོབ་དགོས་ཀྱི་འདུག་བསམ་གྱི་འདུན་པ་དེ་བྱས། དེ་ནས་ཐོབ་དགོས་ཡག་དེ་ལ་འབད་རྩོལ་བྱས་ནས་བརྩོན་འགྲུས་བྱས་ནས་ཏིང་ངེ་འཛིན་ལ་རྩོལ་བའི་བརྩོན་འགྲུས་བྱས། བརྩོན་འགྲུས་བྱས་བྱས་བྱས་ད་ཏིང་ངེ་འཛིན་བསྒོམ་བསྒོམ་བསྒོམ་བསྒོམ་ནས་ཨ་ནི་གང་བྱས་ཕ་གི་ཤིན་སྦྱང་ཅིག་ཡོང་གི་རེད་བ་ལུས་ཤིན་སྦྱང་དང་སེམས་ཤིན་སྦྱང་ཅིག་ཡོང་གི་རེད་བ་དེ་དེ་འབྲས་བུ་རེད་བ་ད། དེ་ཡིན་དུས་རྩོལ་བའི་འབྲས་བུ་ཤིན་སྦྱང་ཟེར་བ་དེ་བཞི་དེ། ད་ལེ་ལོ་གི་གཉེན་པོ་དེ་རེད། བཞི་ལས། གང་བསྒོམ་བྱའི་ཡུལ་ནི་ཏིང་ངེ་འཛིན་ཏེ། བསྒོམ་ཡས་དེ་ཏིང་ངེ་འཛིན་བྱེད། དེ་ལ་དང་པོ་ཏིང་ངེ་འཛིན་བསྒོམ་པ་ལ་འཇུག་སྙིང་མི་འདོད་པའམ་ཞུགས་ཀྱང་རྒྱུན་མཐུད་མི་ནུས་པའི་ལེ་ལོ་ཉེས་པ་ཡིན་པས་དེ་འཇོམས་བྱེད་དངོས་ནི་ཤིན་སྦྱང་ཡིན། ཤིན་སྦྱང་ཐོབ་སོང་ན། ལེ་ལོ་དེ་ཡོང་གི་མ་རེད། ལུས། ལས་སུ་རུང་བ་ཆགས་ཀྱི་རེད་བ་ད། ལུས་ལས་སུ་རུང་བ། དགེ་བ་འདྲ་གཅིག་ལ་བཀོལ་ན་ཕ་གི་ག་ཚད། ག་ཚད་བཀོལ་བཀོལ། དཀའ་ལས་རྒྱུན་ནས་ཁག་ཡག་མེད་པ། རེད་བ་ད། འོ་ད་དགེ་བ་བྱེད་སྙིང་བྲོ་པོ་འདྲ་པོ་ཅིག། འོ་དེ་འདྲ་ཅིག་ཆགས་ཡོང་གི་ཡོད་རེད། ཤིན་སྦྱང་ཐོབ་ན་དེ་ཡིན་དུས་ག་ན་ལེ་ལོ་གི་ཕ་གི་གཉེན་པོ་དངོས་འདྲ་པོ་དེ་ཤིན་སྦྱང་དེ་རེད་ད་དེ་ཡོང་ཡག་ལ་སྔོན་ལ་ཨ་ལས་དད་པ་དང་བརྩོན་འགྲུས་དང་རྩོལ་བ་དེ་ཚོ་དགོས་རེད་བ། དེ་ད་ལྟ་མེད་ཀྱང་དད་པ་སྟེ། ཏིང་ངེ་འཛིན་གྱི་ཡོན་ཏན་བསམ་དགོས་ཤིང་དེ་ཡང་སྤྱོད་འཇུག་ལས། གཟུངས་སྔགས་ཀྱི་བཟླས་བརྗོད་དང་ནི་བསྙུང་བར་གནས་པ་སོགས་ཀྱི་དཀའ་ཐུབ་ཀུན། ཡུན་རིང་དུས་སུ་སྤྱད་བྱས་ཀྱང་སེམས་གཞན་སེམས་གཞན་དུ་གཡེང་བས་བྱས་པ་ནི་དེ་ཉིད་རིག་པ་སངས་རྒྱས་ཀྱིས། མདོ་ལས། དགེ་སློང་དག། འདོད་པ་ལ་སེམས་གཡེང་བའི་དཀའ་ཐུབ་དང། ཁ་ཏོན་ལ་སོགས་པ་ནི་འབྲས་བུ་མེད་པར་འགྱུར་རོ་ཞེས་སོགས་འདོད་པའི་འབྲས་བུ་མི་འབྱིན་པས་དོན་མེད་པར་གསུངས། སྤྱོད་འཇུག་གི་དེ་རེད། བཟླས་བརྗོད་དང་ནི་དཀའ་ཐུབ་ཀུན་ཡུན་རིང་དུས་སུ་སྤྱད་བྱས་ཀྱང་སེམས་གཞན་གཡེངས་པས་བྱས་པ་ནི་དེ་ཉིད་རིག་པ། དེ་ཉིད་རིག་པས་དོན་མེད་གསུངས། སེམས་གཡེངས་ནས་བི་གའི་ཁ་འདོན་དགེ་སྦྱོར་བྱས་བཞག་ཡ་དེ་ལ། ཨ་ནི། དེ་དེ་ཙམ་གྱི་བི་གའི། འབྲས་བུ་བི་གའི་ཐོབ་ཡ་ཡོད་མ་རེད། སེམས་གཡེངས་ནས་བྱས་བཞག་ཡ་དེ། བྱས་ཙང་སེམས་མ་ཡེངས་པ་དེ་ག་རེ་གི་ཡོང་གི་ཡོད་རེད་ཟེར་ན། ཏིང་ངེ་འཛིན་བསྒྲུབ་ན་ཡོང་གི་ཡོད་རེད། ཏིང་ངེ་འཛིན་ཟེར་ཡ་དེ་ཕན་ཡོན་ཆེན་པོ་ཡིན་པ་ད་དེ་གསུང་གི་ཡོད་རེད་པ། ཞེས་གསུངས་པ་བཞིན་སེམས་གཡེང་བའི་སྐྱོན་རྣམས་བསམ་ཞིང། ཞི་གནས་གྲུབ་ན་དགེ་བ་ལ་འཇུག་པའི་ཚེ། ཡུལ་དམིགས་པ་ལ་འཇུག་པ་བརྟན་ཅིང། དེ་བརྟན་པས་དངོས་གྲུབ་མྱུར་ལ།

ཏིང་ངེ་འཛིན་ཡོན་ཏན་མཐོང་བའི་དད་པ་འབྱུང། ད་ཏིང་ངེ་འཛིན་གྱི་ཡོན་ཏན་དེ་ཚོ་བསམ་ཡོང་དུས་ཨ་ནི་དད་པ་ཡོང་གི་རེད་པ་ད་ད་དངོས་གནས་ཞི་གནས་དེ་འགྲུབ་དགོས་ཀྱི་འདུག་ཞི་གནས་དེ་མ་འགྲུབ་ན་ཨ་ནི་ཡོང་ཕན་ཐོགས་མི་འདུག་རེད་པ་ད་ཞི་གནས་མ་ཐོབ་ན་ལྷག་མཐོང་ཐོབ་ཡ་ཡོད་མ་རེད་ལྷག་མཐོང་མ་ཐོབ་ན་ནི།

འོ་དེ་བྱེད་དུས་ད་ཞི་གནས་ཀྱི་ཡོན་ཏན་དེ་བསམ་བློ་བཏང་ཡོང་དུས་ད་ཐོབ་འདོད་ཡོང་གི་རེད་ཞི་གནས་དེ་ད་ཅིག་བྱུང་རོགས་བྱེད་ནའང་བསམ་པ་བྱས། འོ་དེ་རེད། དད་པ། འདུན་པ། འདི་ནི་དེ་བྱུང་ན་འདུན་པ། དད་པ་དེ་བྱུང་ན་ཏིང་ངེ་འཛིན་གྱི་ཡོན་ཏན་མཐོང་བའི་དད་པ་བྱུང་ན་ཨ་ནི་ཐོབ་འདོད་ཀྱི་འདུན་པ་དེ་རེད། དེ་བྱུང་ན་བརྩོན་འགྲུས་བྱེད་ཀྱི་རེད་ཞི་གནས་སྒྲུབ་ཡ་ལ་ད་འབད་བརྩོན་བྱས་ནས་བརྩོན་འགྲུས་བྱས། དེ་ཡིན་ན་ཨ་ནི་ཤིན་སྦྱངས་སླེབས་ཡོང་གི་རེད། ཤིན་སྦྱངས་སླེབས་ཡོང་དུས་གང་ན་ཨ་ནི་ལེ་ལོ་ཡོང་གི་མ་རེད། ཤིན་སྦྱངས་རྣམས་རིམ་བཞིན་སྔ་མ་སྔ་མས་ཕྱི་མ་ཕྱི་མ་དྲངས་འོང་བས་དེ་བཞི་རྒྱུ་འབྲས་ཀྱི་ཚུལ་དུ་འགྲོ། དེ་བཞི་ཟེར་དད་པ་དང་འདུན་པ་དང་བརྩོན་འགྲུས་ཤིན་སྦྱངས་བཞི་དེ་ཨ་ནི་སྔ་མ་སྔ་མ་ལས་ཕྱི་མ་ཕྱི་མ་འབྱུང་བའི་རྒྱུ་འབྲས་བྱས། ད་དེ་ལེ་ལོའི་གཉེན་པོ་དེ་རེད། འདི་ནི། འདི་ནི། ལེ་ལོའི་གཉེན་པོ་བྱས། ཉེས་པ་གཉིས་པ་དེ་ག་རེ་རེད་ཟེར་ན། འདི་ནི། གདམས་ངག་བརྗེད་པ་དེ་རེད། ད། ཉེས་པ་དང་པོ་དེ་ཕ། ཉེས་པ་དང་པོ་དེ་ལེ་ལོ་རེད་པ་ད། ཏིང་ངེ་འཛིན་གྱི་དེ་བསྒྲུབ་ཡ་གི་ཉེས་པ་དེ། འདི་ནི། འདི་རེད། ཉེས་པ་ལྔ་སྤོང་འདུ་བྱེད་བརྒྱད་ཉེས་པ་ལྔ་གི་ནང་ནས་དང་པོ་དེ་ལེ་ལོ་བྱས། ལེ་ལོ་དེ་གི་གཉེན་པོ་དེ་ཤེས་སོང་ཨ། འོང་དེ་བྱས། ད་ཉེས་པ་གཉིས་པ་དེ་གདམས་ངག་བརྗེད་པ། གདམས་ངག་བརྗེད་པ་ཟེར་ཡ་དེ་ག་རེ་རེད་ཟེར་དུས་གང་ན། སྐབས་འདིར་གདམས་ངག་བརྗེད་པ་ཟེར་ཡ་དེ་དམིགས་རྟེན་དྲན་པ་ཤོར་བ་ལ་ཟེར། ད་ཞི་གནས་བསྒོམ་པའི་སྒང་ལ་དམིགས་པ་གཅིག་ལ་དམིགས་ནས་སྒོམ་དགོས་རེད་པ་ད་དམིགས་པ་ག་རེ་ལ་དམིགས་ཀྱི་ཡིན་ན། དཔེར་ན། ཐུབ་དབང་གི་སྐུ་འདྲ་བོ་གཅིག་ལ་དམིགས་ན།

ཤར་དེ་ཡོད་ནས་ད་ག་རང། ཤར་ཡ་དེ་རང། ཆེ་ཆུང་ག་དེ་ཡིན་ནས་འགྲོ་བ་ད། དང་པོ་ཏོག་ཙམ་ཆུང་ཙམ་ཞིག་བསམ་བློ་བཏང་ན་འགྲིག་ཡོད་རེད་ཆུང་ཙམ་ཞིག། བྱས་ཙང་དམིགས་རྟེན་དེ། དམིགས་རྟེན་གཅིག་ད་ཤར་ཡ་གཅིག་ཡོད་རེད་བ་ཡིད་ལ་ཤར་ཡ་དེ། དེ་དམིགས་རྟེན་རེད་བྱས་ཙང་དེ་དྲན་པའི་ཞོར་ལ་དེ་བརྗེད་ན་དྲན་པ་གི་མ་ཟིན་ནས་དེ་བརྗེད་ན་གདམས་ངག་བརྗེད་པ་ཟེར་དེ་རེད་གདམས་ངག་དེ། དཔེར་ན། བླ་མས་ར་སྤྲོད་པ་ཡིན་ན་དཔེར་ན། བླ་མས་ར་སྤྲོད་པ་ཡིན་ན་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་དེ། ག་རེ་ཟེར་བ་རེད་ད། སྐུ་མདོག་གསེར་བཙོ་མ་ལྟ་བུ་དབུ་གཙུག་ཏོར་དང་ལྡན་པ་ཞབས་རྡོ་རྗེ་སྐྱིལ་ཀྲུང་གིས་བཞུགས་པ་གཡས་ས་གནོན་གཡོན་མཉམ་གཞག་སྒང་ལ་ལྷུང་བཟེད་ཡོད་པ་འོག་ཏུ་མཚན་བཟང་པོ་སུམ་ཅུ་རྩ་གཉིས་དཔེ་བྱད་བཟང་པོ་བརྒྱད་ཅུས་སྤྲས་པ་བཅས་ཡོད་རེད་ད་སོ་སོའི་ཡིད་ལ་གཅིག་ཤར་གྱི་འདུག་བ། དོན་སྤྱི་འདྲ་བོ་ཅིག། འོ་དེ། དམིགས་རྟེན་དེ་རེད། ད་ར་ར་སྤྲོད་ནས་འདུག་ཟེར་བྱས་པ་ཡིན་ན། ཡང་ན་ཐུབ་དབང་གི་སྐུ་འདྲ་པོ་ཅིག་མཇལ་ནས་ཨ་ནི་ཡིད་ལ་ཤར་བཅུག་ནས་ཨ་ནི་དེ་སྒོམ་ན་འགྲིག་གི་རེད། དམིགས་རྟེན་དྲན་པས་ཤོར་བ་ལ་ཟེར། དེ་ཏིང་ངེ་འཛིན་ལ་སྦྱོར་བའི་ཚེ་སྐྱོན་དུ་ཆེ། རེད་ཏིང་ངེ་འཛིན་སྒོམ་པའི་སྒང་ལ་ད་སྒོམ་བཞིན་པའི་སྐབས་ལ་དྲན་པས་ཤོར་ཡ་དེ་ད་སྐྱོན་ཆེ། དེ་ཡང་དབུ་མ་སྙིང་པོར། ཐོག་མར་འདོད་པའི་སེམས་མ་ཞི་ཞིང་མ་དུལ་བས་ཡིད་ཀྱི་གླང་པོ་དགེ་བའི་བྱ་བ་ལ་ཇི་ལྟར་འདོད་འདོད་དུ་འཇུག་ཏུ་མི་སྟེར་བར་ལམ་ལོག་པར་འགྲོ་བ། འདི་འདུལ་བ་ལ་དམིགས་པའི་འདི་འདུལ་བ་ལ་ཟེར་ད་གང་བྱས་སོ་སོའི་ཡིད་དེ་གླང་པོ་ཆེ་དང་འདྲ་བ་ཅིག་རྒྱུན་ནས་མ་དུལ་བ་ག་ས་ག་ལ་བི་གའི་བསམ་བློ་ཤོར་ནས་ཡིད་དེ་བི་གའི་རེད་བ་དང་འོ་དེ་དག་ད་ཡིད་དེ་འདུལ་དགོས་རེད་སེམས་དེ་སོ་སོ་གི་སེམས་དེ་ཡིད་དེ་འདུལ་དགོས་ཡིན་ཙང་འདི་འདུལ་བ་ལ་དམིགས་པའི་དམིགས་པའི་རྟེན་ཀ་བ་འདྲ་བ་བརྟན་པོ་ལ་ཕར་བཏགས
རེད། བ་དང་གླང་པོ་ཆེ་བི་ག་མ་དུལ་བ་ཅིག་བི་གའི་ག་ས་ག་ལ་རྒྱུག་འགྲོ་མཁན་ཅིག་གི་ལྕགས་ཐག་འདྲ་བོ་ཅིག་གིས་ཕར་རེད་བ་དང་ད་བི་གའི་ཀ་བ་བི་གའི་ཆེན་པོ་འདྲ་ཅིག་ལ་ཕར་བཏགས་བཞག་ན་དེར་བསྡད་ཀྱི་རེད་བ་འོ་དེ་འདྲ་བ་ཅིག་སོ་སོའི་ཡིད་དེ་དམིགས་པའི་ཀ་བ།

རེད་བ་དང་གཞན་དག་ལ་ཕར་ཤོར་འགྲོ་གི་མ་རེད་བ། བྱས་ཙང་རྒྱུན་ལྡན་གྱིས་ངེས་བཅིངས་ནས་ཤེས་བཞིན་གྱི་བྱ་རས་བྱིང་རྒོད་འབྱུང་མི་འབྱུང་ལེགས་པར་བརྟགས་ནས་ད་དྲན་པས་དམིགས་པ་དེ་ལ་དམིགས་པ་དེ་མ་བརྗེད་པ་ཅིག་དྲན།

ཁ་མ་ཉན་ན་གླང་པོ་ཆེ་མགོ་ལ་ལྕགས་ཀྱུ་འདུག་སེ་རྒྱབ་ཡ་འདྲ་བོ་དང་ཐོ་བ་གཞུ་ཡ་འདྲ་བོ་འདུག་བ་དེ་གིས་ཕར་འགྲོ་དགོས་ཀྱི་ཡོད་ན་ཚུར་འགྲོ་དགོས་ཀྱི་ཡོད་ན་དེ་ཨ་ནི་ལྕགས་ཀྱུ་ཡར་ཤར་ས་བྱེད་དུས་གླང་པོ་ཆེ་རྒྱུགས་འགྲོ་ཡ་འདྲ་བོ་དེ་རེད་བོད་ཀྱི་དུས་ནི་ཨོ་དེ་ནང་ལྟར་སོ་སོའི་སེམས་དེ་ག་བ་དམིགས་པ་ལ་གཏད་དགོས་ཀྱི་ཡོད་ན་དེ་ཏག་ཏག་གཏད་བཞག་ཡ་འོ་ད་དབང་དུ་སེམས་དེ་དབང་དུ་བྱ་དགོས་རེད། ཞེས་པ་ལྟར་སེམས་ཀྱི་གླང་པོ་ཆེ་དམིགས་པའི་ཀ་བ་ལ་བཏགས་དགོས་པས་གང་ལ་འདོགས་པའི་གཞི་ཞི་གནས་ཀྱི་དམིགས་པ་ཞིག་དགོས་ལ་ཟེར། ད་ཞི་གནས་བསྒོམ་པའི་སྒང་ལ། མ་གཞི་བསྒོམ་ཟེར་བའི་སྒང་ལ། དམིགས་པ་ཞིག་དགོས་རེད། རེད་པ་ད། དམིགས་པ་ག་གེ་མེད་པར་བསྒོམ་ཡ་ག་གེ་ཡོད་མ་རེད། རེད་པ་ད། ང་བསྒོམ་བྱ་གི་ཡོད་ཟེར་དུས་འོ་ན་ག་རེ་བསྒོམ་གི་ཡོད་ཟེར་ཡ་ཅིག་དགོས་རེད་པ་ད། ཁྱེད་ཚོ་དེ་ཧ་གོ་དགོས་ག་རེ་བསྒོམ་བསྒོམ་གི་ཡོད་ཟེར། འོ་ན་ག་རེ་བསྒོམ་གི་ཡོད་ཟེར་དུས། དྲིས་པ་ཡིན་ན་གཅིག་ངས་འདི་བསྒོམ་གི་ཡོད་ཟེར་ཡ་ཅིག་དགོས་རེད་མ་གཏོགས། བསམ་རྒྱུ་དྲན་རྒྱུ་མེད་པར་བསྒོམ་གི་ཡོད་ཟེར་ནས་མ་འགྲིག་རེད་པ་ད། ཁྱེད་ཚོ་སྒོམ་ཟེར་ཡ་དེ་ཧ་མ་གོ་བ་བྱས་ནས་འདུག་སོ་བསྡད་བསྡད་ན་སྒོམ་ཡིན་གྱི་རེད་བསམ་གོ་ལ་གཟུགས་པོ་དྲང་པོར་ཡག་པོ་བྱས་དེ་ནས་འདུག་སོ་བྱས་བྱས་ན་དེ་སྒོམ་ཡིན་གྱི་རེད་བསམ་གོ་ཡ་དེ་སྒོམ་མ་རེད་བ་བསམ་རྒྱུ་དྲན་རྒྱུ་མེད་ན་སྒོམ་མ་རེད། མ་སྒོམ་པ་རེད་མ་གཏོགས་སྒོམ་པ་མ་རེད་ཁོ་དེ་ག་གེ་སྒོམ་ཡོད་མ་རེད།

ལྷ་སྐུ་ལ་དམིགས་ཡ་འདྲ་པོ། འོ་ད་ཅིག་རྡེའུ་ལ་དམིགས་ཡ་འདྲ་པོ། ཤིང་ལ་དམིགས་ཡ་འདྲ་པོ། ཕྱི་རོལ་པ་འདྲ་པོ་རེད། ཁ་ཤས་ཀྱིས་ཕ་གི་རྡེའུ་ལ་དམིགས་ནས་ཞི་གནས་སྒོམ་གི་ཡོད་རེད། ཕ་མ་ཁ་ཤས་ཀྱིས་དེ་ནས་བ་ཕྱུགས་ཀྱི་རྭ་ལ་དམིགས་ནས་ཞི་གནས་སྒོམ་པ་དེ་འདྲས་བྱུང་བ་རེད། བ་ཕྱུགས་ཕྱུགས་འཚོ་དེ་ཉིད་དེ་འདྲས་རེད་པ་ད། བ་ཕྱུགས་ཀྱི་རྭ་སྒོ་ཡོད་རོ་རྭ་སྒོ་ལ་དམིགས་ནས་ཞི་གནས་སྒོམ་པ་འདྲ་པོ། ར་སྒོ་དེ་ཤར་བདེ་བོ་ར་གཅིག་ག་དུས་ཡིན་ན་ཕྱུགས་འཚོ་དེ་ཡིན་ཙང་ཁོའི་བག་ཆགས་ར་གཅིག་གིས་ར་སྒོ་དེ་དཔེ་ཤར་བདེ་བོ་ར་གཅིག་ཡོད་ས་རེད་བ་ད། རེད་བ་ད་དེ་ཡིན་དུས་ར་སྒོ་དེ་ཤར་བསྡད་ཡ་དེ་ཁོ་རང་བསམ་བློ་བཏང་སྟེ་ར་སྒོ་རང་བསམ་བློ་བཏང་སྟེ་ནི། ཨ་ནི་ཁོ་ཞི་གནས་འགྲུབ་གི་རེད། རེད་བ་ད། ཡིན་ན་ཡང་དེ་གའི་དམིགས་པ་དེ་སངས་རྒྱས་ཀྱི་སྐུ་འདྲ་བོ་དང་འོ་ད་བླ་མའི་སྐུ་འོ་གངས་ཅན་སངས་རྒྱས་ཀྱི་སྐུ་འདྲ་བོ་ཅིག་ལ་དམིགས་པ་བྱས་པ་ཡིན་ན། ད་དེ་གི་ཞི་གནས་འགྲུབ་ཡོང་གི་ཡོད་རེད་ཞི་གནས་མ་འགྲུབ་གི་རིང་དེ་ལ་ཚོགས་བསགས་གི་ཡོད་རེད་སྒྲིབ་པ་སྦྱང་གི་ཡོད་རེད་ག་རེ་ཟེར་སངས་རྒྱས་རྗེས་སུ་དྲན་གི་ཡོད་རེད་བ་ད་དེ་གི་དགོས་པ་ཡོད་རེད། ཕ་གི་ཁང་པའི་རྩིག་པ་གི་ཕ་གི་ཟུར་གི་རྩིག་པ་འདྲ་བོ་ཅིག་ཟུར་གི་རྩིག་པ་ཅིག་ཡོད་རེད་བ་ད་དེ་ཕར་ཕྱོགས་དེ་ལ་ཕན་ཐོགས་གི་ཚུར་ཕྱོགས་རྩིག་པར་ཕན་ཐོགས་གི་ཡོད་རེད་བ་ཟུར་གི་རྩིག་པ་འོ་དེ་གི་བཟོ་འདྲ་བོ་ཅིག་ཡོད་དཔེ་དེ་བཞག་ནས།

ཟེར་བ་དང་གང་ག་ཕར་བཀག་ནས་འོ་ད་ལོག་དགོས་ཟེར་བསྡད་སྒུག་ཡོད་དོ་བ་ལོག་དགོས་ཟེར་བསྡད་ནས་དང་པོ་ནག་ཁུང་ག་གེ་མཐོང་ཡ་ཡོད་མ་རེད་ཨ་ནི་ཨ་དེ་ཚོ་སྒོམ་ནས་གང་འཚམ་ཅིག་ལ་ཕ་གིར་ཨ་དངོས་གནས་ཤར་ཡོང་གི་ཡོད་པ་འདྲ་ད་དེ་ཚོས་ཞི་གནས་འགྲུབ་གི་ཡོད་ལ་བ་ད་ཨོ་དེ་རེད། ང་ཚོའི་སྐུ་གོང་མ་དེ་བོན་པོ་བླ་མ་ཆེན་པོ་གཅིག་གི་སྲས་རེད་སྲས་རེད་དོ་བ།

ད་མིག་གིས་བལྟས་ནས་སྒོམ་བྱས་ནས་སྒྲུབ་པ་མ་རེད་ཡིད་ཀྱི་ཡུལ་དུ་བྱེད་པ་ཡིན་གསུང་ངོ། དེ་རེད། དེ་རྗེས་གཞན་ཕྱོགས་ཁ་ཅིག་གིས་དམིགས་རྟེན་ལ་མིག་གིས་བལྟས་ཏེ་སྒྲུབ་པ་ནི་སྔ་མ་གཉིས་ལས་ཀྱང་དམན་ཏེ། ད་ཡང་ཁ་ཤས་ཀྱིས་དེ་ནི་དམིགས་རྟེན་ཁོ་རང་མདུན་ལ་བཞག་དེ་རང་ལ་མིག་སྡུགས་སུ་སྦྲེལ་ནས་བལྟ་སྟེ་དེ་འདྲས་ཡོད་ས་རེད། དེ་སྔ་མ་གཉིས་ལས་དམན་པ་རེད་གསུངས་རེད། གཉིས་ལས། དམིགས་རྟེན་ལ་མིག་གིས་བལྟས་ཏེ་བསྒྲུབ་པ་ནི་སྔ་མ་གཉིས་ལས་ཀྱང་དམན་ཏེ་ཞི་གནས་ཡིད་ཤེས་ལ་བསྒྲུབ་དགོས་ཀྱི་མིག་ལ་བསྒྲུབ་པ་མ་ཡིན་པས་དེ་དག་ལ་ལྔ་པ་ཆེན་པོ་སོགས་མང་པོས་དགག་པ་མཛད་ཡོད། སྔོན་རྒྱ་གར་ན་གཅིག་གིས་སེམས་གནས་དམིགས་རྟེན་གཞན་ལ་མ་འགྲུབ་པར་བ་ལང་གི་རྭ་ལ་དམིགས་རྟེན་བྱས་ཏེ་བསྒྲུབས་པས་གྲུབ་པ་བྱུང་བ་བཞིན་ཡུལ་གང་གོམས་པ་ལ་དམིགས་རྟེན་བྱས་ཀྱང་འགྲུབ། འོན་ཀྱང་རང་ཅག་རྣམས་ཀྱིས་རྗེ་བདག་ཉིད་ཆེན་པོའི་བཀའ་སྲོལ་ལྟར་ཞི་གནས་བསྒྲུབ་པའི་ཚེ་སངས་རྒྱས་ཀྱི་སྐུ་ལ་དམིགས་ན་ཚོགས་གསོག་སྒྲིབ་སྦྱོང་གི་ཞིང་དམིགས་པ་ལ་ཁྱད་ཆེ་བ་དང། གསང་སྔགས་ཀྱི་ལྷ་ཡི་རྣལ་འབྱོར་བསྒོམ་པ་ལ་ཁྱད་ཆེ་བ། སངས་རྒྱས་རྗེས་སུ་དྲན་པ་སོགས་ཀྱི་ཕན་ཡོན་ཆེ་བས་ན། ད། དམིགས་རྟེན་གསུང་གི་འདུག་པ། ཨ་ནི་སྤྱི་བོའི་བླ་མ་ལས། ད་སོ་སོའི་སྤྱི་བོ་ལ། དཔལ་ལྡན་རྩ་བའི་བླ་མ་རིན་པོ་ཆེ་བདག་གི་སྤྱི་བོར་ཟེར་ཕ་གིའི། གསོལ་བ་བཏབ་དུས་གང་ནན་བྱས་ནས། རེ་བ་དང། རེ་བ་དང། གསོལ་བ་བཏབ་པ་རྒྱུད་དང་འདྲེས་ངེས་སུ་བྱ་བ་ཟེར་དེ་དུས་ནས་སོ་སོའི་སྤྱི་གཙུག་དེ་བླ་མ་ཡོག་རེ་བ་དང་བླ་མ་བསྒོམ་ཡོག་རེ་བ་དང་ཞལ་ཡག་ལོག། སོ་སོ་དང། ཁ་ལྟ་ཕྱོགས་གཅིག་པ་བྱས་ནས། བཞུགས་ཡོད་རེད་པ། འོ་དེ། སྤྱི་བོའི་བླ་མ་ལས། དེ་ནས་བླ་མ་ཤཱཀྱ་ཐུབ་པ། མཐེབ་སོར་ཙམ་ཞིག་མར་ཕྱེས་ནས། བླ་མའི་ཐུགས་ཀ་ནས་མར། ཨ་ནི། ཤཱཀྱ་ཐུབ་པ་སངས་རྒྱས་བཅོམ་ལྡན་འདས་མཐེབ་སོར་ཙམ་ཞིག་མར་ཕྱེས་ནས། ཡོད་རེད་པ་ད། མར་ཕྱེས་ནས་འདི་ནི།

བླ་མའི་ཐུགས་ཀ་ནས་མར་ཨ་ནི། འདི་གར་སོགས་ཏེ། ཐུབ་པའི་དབང་པོ། མཐེབ་སོར་ཙམ་ཞིག་ད་མར་བྱོན་ནས། འདི་ནི། འདི་རེད། མཐེབ་སོར་ཙམ་ཞིག་ཕྱེས་ཏེ། སྨིན་མཚམས་ཀྱི་ཐད་དམ། ད་སོ་སོ་གི་སྨིན་མཚམས་ཀྱི་ཐད། ཡང་ན། སྤྱིར་བཏང་བྱས་ན་ཨ་ནི་མ།

ད་དེ་རེད། ཡང་ན་རང་ཤཱཀྱ་ཐུབ་ཏུ་གྱུར་པ་ལ་དམིགས་པ་དང། ཡང་གང་ཟག་འགའ་ཞིག་ལ་དམིགས་རྟེན་གཟུགས་ཅན་ལས་གཟུགས་མེད་འཆར་བདེ་བ་འབྱུང་བས། དེ་འདྲ་དག་གིས་ནི། རྗེའི་ལམ་རིམ་ཆུང་ངུའི་དགོངས་པ།

ཨ་ནི་ཕ་གིའི་རྣམ་རྟོག་འདྲ་བོ་ག་གེ་མེད་པར་བྱས་ནས། ཨ་ནི་སེམས་ཕ་གིའི་དྭངས་མ་འདྲ་བོ་ཅིག་ཡོང་གི་རེད་བ་ད། རྣམ་རྟོག་ག་གེ་མེད་པར་སེམས་ལྷོད་ཤིག་ཤིག་འདྲ་བོ་ཟེར་བོ་རེད་བ་ད། ཨོ་དེ་འདྲ་གི་ངང་དེ་ལ་ཅུང་ཟད་མཉམ་པར་འཇོག་གོ་གསུང། ད་སེམས་ལ་དམིགས་པའི་ཞི་གནས་སྒོམ་སྟངས་འདི་གསུང་དགོས་རེད། དེ་ལྟར་འཇོག་པའི་ཚེ། ཨ་ནི་བརྒྱལ་བ་དང་གཉིད་ལོག་པ་ལྟ་བུའི།

བརྗེད་པ་མེད་པའི་བརྗེད་པ་མེད་པ། དྲན་པས་རྒྱང་སོ་ཚུགས་པར་བྱེད། དེ་ལྟར་དམིགས་པ་དྲན་པའི་ཐག་པས་བཅིངས་ཀྱང། དྲན་པ་ཉམས་ན་སེམས་འགྱུ་བའི་རྣམ་རྟོག་འཕྲོ་ཉེན་ཆེ་བས། དྲན་པའི་ཤུགས་ཞན་དུ་སོང་ནས་སེམས་གཞན་དུ་འགྱུ་བའམ་མི་འགྱུ་བ་རིག་པའི་ཤེས་བཞིན་བྱ་ར།

ངེས་པ་བྱུང་ན་དེ་ཀའི་ངོ་བོ་ལ། ད་སེམས་ཁོ་རང་གི་ག་དྲི་དུ། ད་ངོ་བོ་དེ་རྩད་གཅོད་བྱས་པས་སོ་སོ་སེམས་ཀྱི། སེམས་ཁོ་རང་གིས་གཞན་དག་ལ་ཕར་རྣམ་རྟོག་དྲག་པོ་དེ་བསམ་བློ་དྲག་པོ་མ་བཏང་བ་བྱས་ཐུབ་པ་ད་སེམས་ཁོ་རང་གི་ངོ་བོ་དེ་ཀའི་རིག་པ་བྱས་ནས། གསལ་ཞིང་རིག་པ་བྱས་ཏེ་འོ་དེ། དེ་གའི་ངོ་བོ་ལ་དྲན་པ་ཧྲིལ་གྱིས་བསྒྲིམས་ལ་རྩེ་གཅིག་ཏུ་གཅེར་གྱིས་ལྟོས་ཤིག། དེ་ལྟར་བལྟས་ནས་འགྱུ་བའམ་རྣམ་རྟོག་གང་དང་གང་སྐྱེས་པ། དེ་དང་དེ་ཉིད་ངོས་ཟིན་པར་བྱ་སྟེ། དེ་ལྟར་བྱས་པ་ནི་ཤེས་བཞིན་ལ་རག་ལས་སོ། ཡང་ན་ནི་འདུལ་བ་ལུང་ལས་གསུངས། མདའ་མཁན་དང་རལ་སྐོར་མཁན་འཐབ་ཚུལ་གསུངས་པ་ལྟར། རལ་སྐོར་མཁན་རལ་སྐོར་བ། རལ་གྲི་གཡུག་ནི་བི་ག། རྫས་ཧྲ་བཅས་སྦྱོར་བ་འཐབ་ཡག་ཕན་ཚུན། མདའ་མཁན་དང་རལ་སྐོར་མཁན། འདི་ནས་འཐབ་ཚུལ་གསུངས་པ་ལྟར། དྲན་ཤེས་སྟོབས་བསྐྱེད་ནས་ཐོག་རྫིས་སུ་རྣམ་རྟོག་ཅི་སྐྱེས་པ་དེ་འཕྲལ་དུ་རྦད་རྦད་བཅད་དེ། འཕྲོ་མཐུད་མི་འཇུག་པའོ། རྣམ་རྟོག་གི་འཕྲོ་བཅད་པའི་མཐར་འགྱུ་བ་མེད་པར་གནས་པ་དེའི་ཚེ་དྲན་ཤེས་མ་ཤོར་བ། ཁོང་གྲིམ་ལ། རེད་པ་ད། འཕྲལ་དུ་ལྷོད་ཆགས་པ་ཞིག་བྱས་ལ་མཉམ་བཞག་གི་ངང་དུ་གློད་དགོས། ཁོང་གྲིམ་ལ་ལྷོད་ཆགས་པ་ཞིག་བྱས་ཏེ་འདི་ཙམ་ལས་སྒྲིམ་དྲགས་ན། རྒོད་པ་སྐྱེ་བ་འདུག་སྙམ་པ་ལས་ཅུང་ཟད་གློད། ཞེ་དྲག་གི་སྒྲིམ་དྲགས་སྒྲིམ་ནས་ད་ཡང་སྒྲིམ་དྲགས་ན་རྒོད་པ་སྐྱེ་ས་རེད་བསམ་བསམ་འདྲ་ཅིག་སླེབས་སོང་ན་ཡང་དེས་བ་མ་སྒྲིམ་པའི་མ་ལྷོད་སེམས་དེ་ད་འདི་ཙམ་ལས་རྦད་ལྷོད་དྲགས་ན་བྱིང་བ་སྐྱེ་ས་རེད་བསམ་བསམ་བར་དུ་གྱུར་པ་ད་བྱིང་བ་སྐྱེ་བ་འདུག་སྙམ་པ་ལས་ཅུང་ཟད་སྒྲིམ་ན་རན་པར་འགྱུར་བས་དེ་གཉིས་ཀྱི་མཚམས་སུ་རྣམ་རྟོག་གི་འགྱུ་བ་ལས། ནི་སེམས་བླན། གནས་ཆ་བྱུང་རེས་ཀྱིས་བྱིང་ཟོན་བྱས་ནས་འཇོག་གོ། དེ་དག་གི་དུས་སུ་རྣམ་རྟོག་ལ་ཐོག་རྫིས་བྱེད་པ་དང། རྣམ་རྟོག་གང་དང་གང་སྐྱེས་པ་དེའི་ངོ་བོ་ལ་བལྟས་པ་དེ་དང་དེའི་ཚེ་རྣམ་རྟོག་དེ་དག་ནི་རང་ཡལ་དུ་སོང་བས་སྟོང་སང་འཆར་ལ། དེ་བཞིན་དུ་སེམས་གཡོ་མེད་དུ་གནས་པའི་ཚེའང། བརྟགས་པ་ན་མ་བསྒྲིབས་སྟོང་སང་གསལ་ཧྲིག་གེ་བ། སྔ་ཕྱི་གཉིས་ཁྱད་པར་མེད་པར་མཐོང་བ་དེ་ལ། གནས་འགྱུ་འདྲེས་པ་ཡིན་ཞེས་སྒོམ་ཆེན་པ་རྣམས་ལ་གྲགས་ཤིང་ཐ་སྙད་མཛད་དོ། ད་ལྟའི་ཨ་ལས། སྒོམ་སྤོས་པ་འདྲ་བོ་བྱས་ནས། རེད་པ་དང། སེམས་ལ་དམིགས་པའི་ཞི་གནས་སྒྲུབ་སྟངས་དེ། འདི་རེད། ཡང་ཡག་པོ་མ་བྱས་ན། སྲོག་རླུང་གི་ཉེན་ཁ་ཡོང་གི་ཡོད་རེད། མན་ངག་འདི་ཚོ་ཡག་པོ་བྱེད་ཚུལ་མ་བྱས་ན། དེ་ག་སེ་ཧོབ་ཏེ་ཁ་ལ་བྱས་བཞག་ན་འགྲིག་གི་མ་རེད་རེད་པ་དང། དེ་བྱས།

སེམས་ཀྱི་ངོ་བོ། སེམས་གསལ་རིག་གི་ངོ་བོ་དེ་བེ་ཀའི་མཐོང་བ་བྱས་ནས། ཡང་བསྐྱེད་རིམ་དང་སྦྲགས་ནས་ལྷ་སྐུ་དང། རྫོགས་རིམ་དང་སྦྲགས་ནས་ཨ་ཤད་ལ་དམིགས་ནས་ཀྱང་ཞི་གནས་བསྒྲུབ་ཏུ་རུང་ངོ། གཞན་ཡང་ཞི་གནས་ཀྱི་དམིགས་པ་ལ། ཁྱབ་པ་དང། ཁྱབ་པའི་དམིགས་པ་དང་མཁས་པའི་དམིགས་པ་མཁས་པ་དང་སྤྱད་པ་དང་ཉོན་མོངས་རྣམ་སྦྱོང་གི་དམིགས་པ་རྣམས་སུ་ཡོད་པ་ལས། ལག་ལེན་ལ་རང་ཉིད་གང་འཆར་བདེ་བ་གཅིག་ལ་བྱས་ཏེ་མ་གྲུབ་བར་དུ་དམིགས་པ་ཁ་མ་སྤོས་པར་ད་གལ་ཆེ་ཤོས་དེ་རེད། ལག་ལེན་ལ་སོ་སོར་གང་འཆར་བདེ་བ་གཅིག་དམིགས་པ་བཙལ། ད་ཞི་གནས་མ་གྲུབ་བར་དུ་དམིགས་པ་དེ་བརྗེས་ནས་སྤོ་རྒྱུ་ཡོད་མ་རེད་རྒྱུ་ཞུ་གཏང་རྒྱུ་ཡོད་མ་རེད། དམིགས་པ་ཁ་མ་སྤོས་པར་བསྒོམ་དགོས་པ་ལས་མདོ་ལས་གསུངས་པའི་དམིགས་པ་བཞི་པོ་ཚང་མ་བསྒོམ་དགོས་པ་མིན་པས་རང་གི་སེམས་ལ་གང་འཕྲོད་པ་ཅིག་ལ་སེམས་བཞག་དགོས། བཅོམ་ལྡན་འདས་ཀྱིས་རྣལ་འབྱོར་པའི་དམིགས་པ་བཞི་གསུངས་ཏེ། འདི་ལྟར་ཁྱབ་པའི་དམིགས་པ་དང། སྤྱད་པ་རྣམ་པར་སྦྱོང་བའི་དམིགས་པ། མཁས་པའི་དམིགས་པ། ཉོན་མོངས་པ་རྣམ་པར་སྦྱོང་བའི་དམིགས་པའོ།

ཀུན་རྫོབ་པའི་ཆོས་དང། དོན་དམ་གྱི་ཆོས། ཀུན་རྫོབ་པའི་ཆོས་དང། ད་ཀུན་རྫོབ་བདེན་པ་དང་དོན་དམ་བདེན་པ་གཉིས། དམིགས་བྱ་ཡུལ་གྱི་ད་དངོས་པོ་དེ་ལ། ཞི་གནས་སྒོམ་པའི་སྒང་ལ་རེད། ལྷག་མཐོང་ཡིན་ནའི་རེད། གང་སྐྱེ་ཡུལ་དེ་ལ་ཀུན་རྫོབ་དང། ཡང་ན་དོན་དམ་བདེན་པ་གཉིས། དེ་གཉིས་རེད།

ཤེས་བྱ་ཐམས་ཅད་ཚུར་བསྡུས་ན། དེ་ནས་བདེན་པ་བཞིར་ཤེས་བྱའི་དངོས་པོ་ཐམས་ཅད་འདུས་ཀྱི། དེ་ཕན་ཆད་དུ་གཞན་མེད་པའོ། ཇི་ལྟ་བ་ནི་དམིགས་པ་དེ་དག་གི་ཡང་དག་པ་ཉིད་དང་དེ་བཞིན་ཉིད་རིགས་པས་གྲུབ་པའི་དོན་ནོ། ད་དེ།

དགོས་པ་ཡོངས་སུ་གྲུབ་པ་སྟེ་དམིགས་པ་དེ་དག་གི་གཟུགས་བརྙན་ལ་ཞི་ལྷག་གིས་དམིགས་པའི་ཡིད་ལ་བྱེད་པ་དེ་ཀུན། ཡིད་ལ་བྱེད་པ་དེ་ཀུན་བསྟེན། གོམས་པར་བྱས་ལན་མང་དུ་བྱེད་པའི་དུས་རང་རང་གི་གནས་ངན་ལེན་དང་བྲལ་ནས་གནས་གྱུར་པའོ། རང་རང་གི་གནས་ངན་ལེན་དང་བྲལ་ནས་གནས་གྱུར་པའོ། ད་དེ། ཁྱབ་པའི་དམིགས་པ།

འདོད་ཆགས་ཤུགས་ཆེ་བ་ལ། འདོད་ཆགས་སྦྱང་ཡ་འདྲ་བོ། ཞེ་སྡང་ཤུགས་ཆེ་བ་ལ། ཞེ་སྡང་སྦྱང་བའི་དེ་ནི་དམིགས་པ་བྱེད་ཡ་འདྲ་བོ། དེ་གི་སྤྱད་པ་རྣམ་སྦྱོང། མི་སྡུག་པ་དང་བྱམས་པ་དང་རྟེན་འབྲེལ་དང་ཁམས་ཀྱི་རབ་དབྱེ་དང་དབུགས་འབྱུང་རྔུབ་སྟེ་ལྔའོ། དེ་ལ་མི་སྡུག་པ་ལ་དམིགས་པ་ནི། སྐྲ་དང་སྤུ་ལ་སོགས་པ་སོ་དྲུག་ནི། ནང་གི་མི་སྡུག་པ་དང།

ཕན་བདེ་སྒྲུབ་པའི་བསམ་པ་ནི་བྱམས་པ་སྟེ། བྱམས་པའི་འཛིན་སྟངས་དེའི་སྒོ་ནས་སེམས་དམིགས་པ་དེ་དག་ལ་འཛིན་པ་ལ་བྱམས་པ་ལ་དམིགས་པ་ཞེས་ཡུལ་དང་ཡུལ་ཅན་གཉིས་ཀ་ལ་བྱམས་པར་གསུངས་པའོ། རྟེན་འབྲེལ་ལ་དམིགས་པ་སྟེ། རྟེན་འབྲེལ་ལ་དམིགས་པ་ནི་དུས་གསུམ་དུ་འབྱུང་བའི། རྟེན་འབྲེལ་གྱི་ཆོས་ཙམ་ལ་བརྟེན་ནས་ཆོས་ཙམ་གྱི་འབྲས་བུ་འབྱུང་བ་ཙམ་དུ་ཟད་ཀྱི། དེ་དག་ལས་མ་གཏོགས་པའི་ལས་བྱེད་པ་པོ་དང་འབྲས་བུ་ཉམས་སུ་མྱོང་བ་པོ་མེད་པའི་དོན་ལ་དེ་ལྟར་དམིགས་ཏེ་སེམས་འཛིན་པའོ། ད་རྒྱུ་ལ་བརྟེན་ནས་འབྲས་བུ་འབྱུང་ཡ་འདྲ་བོ། རྟེན་འབྲེལ་ལ་དམིགས་ནས་དེ་ནི་བསྒོམ་ཡ། ཁམས་ཀྱི་རབ་དབྱེ་ལ་དམིགས་པ་ནི་ས་དང་ཆུ་དང་མེ་དང་རླུང་དང་ནམ་མཁའ་དང་རྣམ་ཤེས་ཀྱི་ཁམས་དྲུག་གི་ཆ་རྣམས་སོ་སོར་ཕྱེ་སྟེ་དེ་རྣམས་ལ་དམིགས་ནས་སེམས་འཛིན་པའོ། དབུགས་འབྱུང་རྔུབ་ལ་དམིགས་པ་ནི་རླུང་ཕྱི་ནང་དུ་འགྲོ་བ་ལ་བགྲང་བ་དང། རེད་བ། ད་རླུང་བགྲངས་ནས་དབུགས་ཕྱི་རུ་ཕར་ཕྱིན་སོང་ནང་དུ་སླེབས་སོང་བསམ་ནས། བགྲང་བ་དང་བལྟ་བའི་སྒོ་ནས་སེམས་གཞན་དུ་མི་གཡེང་བར་དམིགས་པའོ། དེ་བཅས། སྤྱད་པ་རྣམ་སྦྱོང། ད་མཁས་པའི་དམིགས་པ་ལྔ་ཟེར་དེ་ག་རེ་ཟེར་ན། དེ་ནི་ཕུང་པོ་དང་ཁམས་དང་སྐྱེ་མཆེད་དང་རྟེན་འབྲེལ་དང། རེད་བ། ད་ཕུང་པོ་ལྔ་ཁམས་བཅོ་བརྒྱད་སྐྱེ་མཆེད་བཅུ་གཉིས་འོ་ད་རྟེན་འབྲེལ། དང། གནས་དང་གནས་མ་ཡིན་པ་ལ་མཁས་པའོ། དེ་ལ་ཕུང་པོ་ནི་གཟུགས་ཀྱི་ཕུང་པོ་སོགས་ལྔ་ཡིན་ལ། གཟུགས་ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུ་ཤེས་ཕུང་པོ་འདུ་བྱེད་པ་རྣམ་པར་ཤེས་པའི་ཕུང་པོ་ལྔ། དེ་ལ་མཁས་པ་ནི་ཕུང་པོ་ལས་མ་གཏོགས་པའི། དེ་ནི་བདག་དང་བདག་གི་བ་མེད་པར་ཤེས་པའོ། ཁམས་ནི་མིག་ལ་སོགས་པའི་ཁམས་བཅོ་བརྒྱད་ཡིན་ལ། གཟུང་བ་ཡུལ་གྱི་ཁམས་དྲུག་རྟེན་དབང་པོའི་ཁམས་དྲུག་དམིགས་པ་རྣམ་ཤེས་བརྟེན་པ་རྣམ་ཤེས་ཀྱི་ཁམས་དྲུག་ཟེར་རྒྱུ་རེད་བ། ད་དྲུག་གསུམ་བཅོ་བརྒྱད། འོ་དེ་རེད། ཁམས་ནི་མིག་ལ་སོགས་པའི་ཁམས་བཅོ་བརྒྱད་ཡིན་ལ། དེ་ལ་མཁས་པ་ནི་ཁམས་དེ་རྣམས་རང་རང་གི་ས་བོན་ལས་འབྱུང་བའི་རྒྱུའི་རྐྱེན་ཤེས་པའོ། སྐྱེ་མཆེད་ནི་མིག་ལ་སོགས་པའི་སྐྱེ་མཆེད་བཅུ་གཉིས་ཡིན་ལ། དེ་ལ་མཁས་པ་ནི་ནང་གི་སྐྱེ་མཆེད་དྲུག་ནི་རྣམ་ཤེས་དྲུག་གི་བདག་པོའི་རྐྱེན་དང།

ཨ་ནི་དེ་མ་ཐག་པའི་རྐྱེན། ཤེས་པའོ། དམིགས་རྐྱེན་དང་བདག་རྐྱེན་དང་དེ་མ་ཐག་རྐྱེན། རྟེན་འབྲེལ་ནི་ཡན་ལག་བཅུ་གཉིས་ཡིན་ལ་དེ་ལ་མཁས་པ་ནི་དེ་དག་ལ་མི་རྟག་པ་དང་སྡུག་བསྔལ་བ་དང་བདག་མེད་པར་ཤེས་པའོ། གནས་དང་གནས་མ་ཡིན་པ་ནི་དགེ་བ་ལས་རྣམ་སྨིན་ཡིད་དུ་འོང་བ་འབྱུང་བ་ནི་གནས་ཡིན། དགེ་བ་ལས་བདེ་བ་ཡོང་ཡང་དེ་གནས་བྱས། མི་དགེ་བ་ལས་རྣམ་སྨིན་ཡིད་དུ་རྣམ་སྨིན་ཡིད་འོང་འབྱུང་བ་དེ་གནས་མ་ཡིན་པ་སོགས་ཡིན་ལ། དེ་ལ་མཁས་པ་ནི་དེ་ལྟར་ཤེས་པའོ། འདི་ནི་རྟེན་འབྲེལ་ལ་མཁས་པའི་བྱེ་བྲག་ཡིན་པས་ཁྱད་པར་ནི་འདིས་མི་འདྲ་བའི་རྒྱུ་རྣམས་ཤེས་པར་བྱེད་དོ། འདི་དག་ཞི་གནས་ཀྱི་དམིགས་པར་བྱེད་པའི་ཚེ་ནི་ཕུང་པོ་ལ་སོགས་པ་དེ་དག་གང་དུ་ངེས་པའི་འཛིན་སྟངས་གཅིག་གི་སྒོ་ནས་སེམས་འཛིན་པའོ། ད་མཁས་པའི་དམིགས་པ་དེ་འགྲིགས་སོང་ངམ། ཁྱབ་པའི་དམིགས་པ། ཉོན་མོངས་སྤྱད་པ་རྣམ་སྦྱོང་གི་དམིགས་པ། དེ་ནས་མཁས་པའི་དམིགས་པ། ད་ཉོན་མོངས་རྣམ་པར་སྦྱོང་བའི་དམིགས་པ་དེ་རེད། ཉོན་མོངས་རྣམ་པར་སྦྱོང་བ་ནི་ཉོན་མོངས་ཀྱི་ས་བོན་ཉམས་སྨད་པར་བྱེད་པ་ཙམ་དང་ས་བོན་རྩད་ནས་སྤོང་བ་སྟེ། དང་པོའི་དམིགས་པ་ནི་འདོད་པའི་ས་ནས་ཅི་ཡང་མེད་པའི་སྐྱེ་མཆེད་ཀྱི་བར་གྱི་ས་འོག་མའི་རགས་པ་དང་གོང་མའི་ཞི་བ་ཡིན་ལ། ད་འདོད་པ་ནི། ས་འོག་མ་འདོད་པ་ལ་རགས་པ་ལྟ།

ཉམས་སྨད་པར་བྱེད་ཀྱི་ཡོད་རེད་མ་གཏོགས་རྩ་བ་ནས་སྤང་ཐུབ་པ་མ་རེད།